སློབ་སྦྱོང་ཟེར་མཁན་དེ་དཔེ་གལ་ཆེན་པོ་རེད་ང་རང་གྲོང་གསེབ་གླེ་སྐྱོར་ནས་ས་ཆ་ཧུམ་ལ་གཞིས་ཆགས་གཅིག་རེད་ཕ་གིའི་ནེ་པཱལ་ད་ཕ་གིའི་བོད་ཀྱི་ས་མཚམས་འགྲམ་དེ་ནས་རེད་ཤག་ཨེ་ཕ་གི་ལ་བོད་པས་ད་བོད་པས་ཕ་གི་ལ་སྤྱི་བཏང་ནས་ཧུམ་ལ་ཟེར་དེ་ས་ཆ་དེ་མོ་རང་ཕ་གི་ནས་ད་ད་དེ map ཅིག་སྟོན་དང་དེ་ནེ་པཱལ་གྱི map ཅིག་ཡོད་ཨ་དེ་ཧུམ་ལ་ག་བར་ཡོད་མེད་ཨ།

བོད་མང་པོ་ཞིག་ད་ནི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་ད་མང་པོ་ཞིག་བོད་མང་པོ་ཚུར་སླེབས་འདུག་པ་བོད་ནས་བྲོས་ནས་ཚུར་སླེབས་འདུག་ས་ཆ་ས་ཆ་འདི་ལ་མང་པོ་ཞིག་ད་བོད་མང་པོ་ཞིག་དེ་ཡར་བ་དེ་ནས་མར་ཡོང་གིན་ཡོང་གིན་ཡོང་གིན་ཡོང་གིན་ཨ་ནི་ཕར་རྒྱལ་ས་ཀཏ་མན་ཌུ་སླེབས་ཀྱི་ཡོད་རེད་པ་ཡིན་ན་བ་བོད་དེ་ནས་ས་མཚམས་ནས་ཡོང་མ་བོད་པ་མང་པོ་ཞིག་སླེབས་ཤག་ཨ་སླེབས་ཡོང་དུས་ཨ་ནི་ད་ད་ཁོ་རང་ཚོ་རྒྱལ་ས་ཁ་ཆེ་ཆེ་སླེབས་ཤག་ད་ད་ད་དཔེ་དཔེ་ཁོ་རང་བོད་པ་ཉུང་འགྲོ་ཤག་པ

ག་འདྲ་བྱེད་ཀྱི་འདུག་ཕ་གི་ཁོ་རང་ཚོ་ད། ང་ཚོ་སྤྱི་བཏང་ནས་པར་དངོས་གནས་ད་ང་ཚོ་ད་རག་མ་བྱུང་ར་ཡིན་ན་ང་ཚོ Google search ལ་འགྲོ་ནས། འདྲ་བོ་འདྲ་བོ་འདྲ་བོ་ཧུམ་ལ་ལ་ཕ་གི་གཞིས་ཆགས་ཀྱི་ཨ་མ་རྒན་གོག་ཚོ་ད་མོ་རང་ཨ་མ་ལས་ཀ་ག་རེ་བྱེད་ཀྱི་མེད་ང་ཚོ་སྟོན་བྱེད་དུས། ཨ་མ་ཁ་ཤས་ཤིག་ལས་ཀ་ག་རེ་བྱེད་དེ་འདྲ་བོ་འདྲ་བོ་རེད་ཤག་ང་ཚོས་པར་ཁ་ཤས་ཤིག་བཏང་ཤག་ཡོད།

རྫོང་དང་བ་གླང་ཡོད་རེད་མཛོ་ཡོད་རེད་དེ་འདི་ལ་དེ་འདི་རྩྭ་རྩྭ་རྔ་བཞི་དང་དེ་ཞིང་པ་ཞིང་པའི་ལས་ཀ་དེ་འདྲ་བྱེད་ཀྱི་རེད། ཨ་ལས་ཡ་ཡ་ཡ། ཡ་ཡ་འགྲིག་འདུག་ཨ་ད་ག་འདྲ་ཁྱེད་རང་ལ་ད་ལྟ་ག་ལོ་རེད།

A plus བྱ་བཞག་ཨ་ནི་ཁྱེད་རང་གི extra credit ཅིག་ལེན་བྱས་འདི་ངོ་ཚེ་འདྲ་བོ་འདི extra credit དམིགས་བསལ་འདྲ་བོ་ལེན་གྱི་རེད་ཁྱེད་རང་དཔེ་ཁོ་རང mathematics ཁོ་ན་ལེན་ཤག་དཔེ་ཁོ་རང་སློབ་སྦྱོང་དཔེ་ཡག་པོ་ཧ་ར་མ་ཁྱེད་རང doctor བྱེད་ན་བྱེད་ཀྱི་ཡིན་ང doctor བྱེད་འདོད་འདུག་ཡིན་ན་པེ་ཤ་མེད་ཅེས་ང་དཔེ་ཁོ་རང་ད་དེ་འདྲའི་ལྷུང་བསྡད་ཀྱི་འདུག་མ་བྱེད་པ་ང doctor རང་བྱེད་བྱས་ཁྱེད་རང་ད་གེ་ཅིག་དམིགས་ཡུལ་ཞིག་ལ་སོང་ཡིན་ག་སེ་ཨུ་རྒྱན་ལ་ཁྱེད་རང་གལ་སྲིད doctor

ཀཏ་མན་ཌུ་ཡོང་གི་ཡོད་རེད་དེ་ཧུམ་ལ་ལ་དེ་སྨན་ཁང་དེ་ཚོ་ཡག་པོ་ཡོད་མ་རེད་དེ་ཁོ་དཔེ་དཀའ་ལས་ཁག་པོ་འདུག་དེ་ཁོ། དེ་ལ་ཀཏ་མན་ཌུ་ཡོང་རྗེས plane ticket དཔེ་དཔེ་མི་ཚོ་གུམ་དུ་ཡོད་རེད། དེ plane ticket ཐོབ་ཀྱི་ཐོབ་ཀྱི་པ་ནི་མ་རེད་དེ་ཁོ་ཚོ་ཁོ་ཚོ་དེ་ཚོ་དཔེ་དང་དེ་ཕྱུག་པ་དེ་དངུལ་པེ་ཤ་ཡོད་མཁན་དེ་ཚོ་དང་ཀཏ་མན་ཌུ་སླེབས་ཀྱི་རེད་དེ་ཚོ་དེ་དེ་ཚོ་ཁྱིམ་པ་དེ་རེ་རེ་རེ་རེ་པེ་ཤ་ཡོད་མ་རེད་དེ་ཚོ་དེ་ཁོ་རང་དེ་ན་ན་ན་སྡོད་ཀྱི་དེ།

སྦྱིན་བདག་ཅིག་བཙལ་དགོས་ཡག་དེ་དོན་དག་ག་རེ་རེད། ཁྱོད་རང་ལ་ད་དཀའ་ངལ་ཡོད་རེད་བ། ད་ཁྱོད་རང་གི་ཕ་མ་དཀའ་ངལ་ཡོད་ཁྱེད་རང་པཱ་ལགས་གྲོངས་ད་ལ་པཱ་ལགས་གྲོངས་བྱས་ཨ་ནི་ཨ་མ་གི་དཀའ་ངལ་ད་དཔེ་ཁོ་རང་ཨ་མ་གཅིག་པོ་ཡིན་འདུག་སྙིང་རྗེ་དཀའ་ངལ་དཔེ་ཡོད་རེད་ཁྱེད་རང་ལ་ཨ་ཅག་དང་སྤུན་ཀྱག་བུ་མོ་ཁ་ཤས་ཤིག་འདུག་ཚང་མ་ཆི་ཆི་དེ་མོག་གོ་ད་ད་ཁྱེད་རང་སློབ་སྦྱོང་དེ་འདྲ་གལ་ཆེ་གོ་སྐབས་རག་མི་འདུག་ཁྱེད་རང་མ་གཞི་ད་ཁྱེད་རང་གཅིག་པོ་ཡིན་འདུག་ད་ཁྱེད་རང་ལ་དཔེ hope ཁྱེད་རང་ལ་ག་ལ་ད་རེ་བ་ཞེ་པོ་བྱེད་ཀྱི་ཡོད་ས་རེད་སྙིང་རྗེ། སྤུན་ཀྱག་ཚང་མ་གི་ད་ཡིན་ནའང་ཨ་ཞང་ད་ཞང་ཁོང་ཚོ་སློབ་སྦྱོང་འཇོག་མི་འདུག་ར་སྙིང་རྗེ་དེ་འདྲ་འདྲ་བོ་ཞིག་འདུག་ཁོ་རང་གི་ཁྱོད་རང་ལ་དཔེ་སློབ་སྦྱོང་ཅིག་རག་ན་དཔེ་ཡག་པོ་ཡོང་ས་རེད་ནང་མི་སློབ་སྦྱོང་ཅིག་བྱས་ན་ད་ཡག་པོ་ཡོང་ས་རེད་ནི་ཁོ་རང་དཔེ་ད་ཁ་སང་མིག་ཆུ་ར་བཏང་བྱས་ཁོང་ཚོ་ང་ཚོ་ལ་རེ་སྐུལ་ཞུས་སོང་ང་ཚོ་གི་འགྲིག་གི་རེད་ལབ་ཡིན་པ་དེ་ཡིན་འདུག་ཨ་ཁྱེད་རང་གི་དཀའ་ངལ་དེ་བཤད་ད་ཡང་དཀའ་ངལ་དེ་ད་ནང་མི་དཀའ་ངལ་བྱེད་རོག་ད་དཀའ་ངལ་དེ་དཔེ་ཁོ་རང

སྐུ་ཚུགས་སུ་འདུད་དོ། ཡ་ད་ལན་ཞིག་རྒྱག་ཤོག་ཨ་ཁྱེད་རང། ཁྱེད་རང་དངོས་གནས་ཁོ་རང་ལྟ་ངེས། ཁྱེད་རང་གི་དྲང་པོ་བཤད་བྱས་ཁྱེད་རང་དངོས་གནས་དཀའ་ངལ་བྱུང་ཁྱོག་ཅིག་གི་ཁྱེད་རང་དངོས་གནས་དཀའ་ངལ་བྱུང་ཁྱོག་ཅིག་བུ་མོ་ཅིག་ཡིན་པ་ཡིན་ན་སློབ་གྲྭ་ཕྲུ་གུ་ཅིག་ཡིན་པ་ན་སྦྱིན་བདག་བརྒྱ་ཆ་བརྒྱ་ཁྱེད་རང་རག་གི་རེད་ད་དཀའ་ངལ་མེད་པ་བྱས་ཁྱེད་རང་ད་ག་ས་དོབ་བཤད་བྱས་ཨ་ནི།

དེང་དུས་ས་བོད་ནས་ཡོང་རེད་མེ་ཏོག་ཁོ་རང་བོད་ནས་ཡོང་བྱས་ཁྱེད་རང་ནས་རེད་ལུང་པ་ཚང་མ་ཁྱེད་རང་ལུང་པ་ད་ལྟ་བརྒྱ་ཆ་བདུན་ནང་ལ་བོད་པ་ཆུང་ཆུང་ཞིག་ད Population ཆུང་ཆུང་དེ་ཁྱེད་རང་ཚོ་གང་ཐུབ་ཐུབ་བོད་པའི་གི་སྤྱི་ཚོགས་དེ་རིག་གཞུང་དེ་ཉར་རས་ཀྱི་ཉར་བསྡད་ཡོད་རེད་དེ་ཡག་པོ་རེད་དངོས་གནས་བྱས་ན་མང་པོ་ཞིག་ད་ག་ལེ་ག་ལེ་རིག་གཞུང་བརླག་འགྲོ་གི་འདུག་ཨ་བོད་པ་ས་མཚམས་དེ་མང་པོ་ཞིག་ད་རིག་གཞུང་ག་ལེ་ག་ལེ་བོད་པའི་རིག་གཞུང་བརླག་བྱས་ད་རོང་པ་གསེང་ལ་ནས་ཞེ་འདྲེས་འདྲེས་བྱས་བྱས་ད་བརླག་འགྲོ་གི་འདུག་ཨ་ཧེ་ན་ཁྱེད་རང་ཚོ་ན་གང་ཐུབ་ཐུབ་ཁྱོད་ཚོ་གི་རིག་གཞུང་བོད་པའི་རིག་གཞུང་དེ་ཉར་བ་དེ་ཉར་བསྡད་རྒྱུ་དེ་དཔེ་ཡག་པོ་རེད་དེ་འདྲ་བྱས་ཡིན་དུས་ང་ཚོས་ཁྱེད་རང་ལ་རོགས་པ་བྱེད་དགོས་དཔེ་གལ་ཆེན་པོ་རེད་ད་ང་ཚོའི་ཕ་གི་ཤི་ས་ཕ་ས་མཚམས་ཕར་འགྲོ་ཐུབ་མ་རེད་ཁྱེད་རང་ཚོ་བོད་པས་ང་ཚོའི་ཕ་གི་ལྟ་རྟོག་བྱས་འགྲོ་ཐུབ་མ་རེད་རོའི་དྲང་པོ་བཤད་ན་དེ་ཡིན་དུས་ཁྱེད་རང་ཁྱེད་རང་ཚོ་གི་རིག་གཞུང་དེ་ཉར་ཡིན་དུས་དངོས་གནས་ང་ཚོ་སྤོབས་པ་བྱེད་སྤོབས་པ་བྱེད་འདུག་ན་ཁྱེད་རང་སྤོ་ཁྱེད་རང་ཚོ་ང་ཚོ་སྤོབས་པ་བྱེད་ཡོད་རེད་ང་ཚོའི་ནང་ནས་ཁྱེད་རང་ཚོ་ལ་དངོས་གནས་ཐུགས་རྗེ་ཆེ་ལ་ཡིན་ར་དེ་ཡིན་དུས་ཨ་ནི་ཁྱེད་རང་དངོས་གནས་དཀའ་ངལ་དེ་བཤད་ཤོག་དང་དངོས་གནས་ཁོ་རང་ག་རེ་དཀའ་ངལ་འདུག་གཅིག་བཤད་དང་ཨ་ནི་ཕ་མ་དཀའ་ངལ་འདུག་ད་མཐོང་མགྱོགས་དང་ཨ་མ་གི།

ཆུང་མ་ལ་མནའ་མ་ལྷུང་སྟེ་ཁོང་ལོ་ལོ་ཆེན་པོ་ཡོད་མ་རེད་ལོ་ཆུང་ཆུང་ཆུང་ཡོད་དེ་ཁོ་ཁོ་རང་དེ་པཱ་ལགས་གྲོངས་ཏེ་ཨ་མ་ཁོང་ཁོ་རང་གཅིག་པུ་དེ་ཞིང་ལས་ཀྱི་དེ་ཞིང་པ་ལ་ལས་ཀ་དེ་དེ་ང་ཚོ་དེ་ཁོ་རང་ཙམ་ཁོ་རང་ཙམ་སྡུག་པོ་བྱུང་དཀའ་དཀའ་ལས་ཁག་པོ་བྱུང་ན་ནས་ང་ཚོ་དེ་བུ་མོ་བཞི་ལ་ཁོང་སློབ་སྦྱོང་ཅིག་སློབ་སྦྱོང་ད་ག་སློབ་གྲྭ་སློབ་ག་ཡི་གེ་སློབ་ག་སོང་ཁོ་རང་དཔེ་རེ་བ་ཆེན་པོ་འདུག་དེ་ནས་དེ་ཁོ་རང་ཁོ་རང་ནས་ང་ཚོ་དེ

ནས་བུ། ཅི་དང་རིག་གནས་དང་ནང་པ་སངས་རྒྱས་ཆོས་ཀུན་འོང་སྟེ་ཐུག་ཡས་དེ་གཙོ་བོ་དེ་ང་རང་ཚོ། བོད་མི་རིགས་ལ་ཐུག་སྟེ་བཞག་ཡོད་རེད། འདི་ང་རང་ཚོ་ཆོས་རྒྱལ། ད་སྲོང་བཙན་སྒམ་པོ་ནས་ཟེར། མར་ལ་སོང་དེ་ང་རང་ཚོ་མཁན་སློབ་ཆོས་གསུམ་གྱི་བཀའ་དྲིན་ལ་བརྟེན་ནས་དེ་ང་རང་ཚོ་དེ། ནང་པ་སངས་རྒྱས་ཀྱི་ཆོས་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་དེ་ང་རང་ཚོ་བོད་ལ་དར་དེ་བཞག་ཡོད་རེད། དེ་ང་རང་ཚོ་བོད་ང་རང་ཚོ་མི་རབས་མི་རབས་ཕ་མ་ཕ་མ། ཕ་མ་ནས་ཟེར་ད་ལྟ་བར་དུ་ང་རང་ཚོ་དང། མེའོ། ཕ་མ་ནས་ཟེར་ང་རང་ཚོ་གནའ་བོ་ནས་ཟེར་ད་ལྟ་བར་དུ་ང་རང་ཚོ་ཆོས་ཡིད་དང། བོད་ཀྱི་ཆོས་ཡིད་དང། རིག་གཞུང་ཟེར་ན་འདི་དཔེ་མེད་དུ་ཤིན་ཏུ་ནས་གལ་ཆེན་པོ་ཆགས་འདུག་བཤད་ཡོད་རེད། དེ་ང་རང་ཚོ། ནང་པ་སངས་རྒྱས་བསྟན་པ་གནས་བར་བྱེད་པ་དེ་ལ་དེ་ང་རང་ཚོ་བོད་མི་རིགས་ཡང། བོད་མི་རིགས་ཀྱི། སྤྱི་དང། སྐད་དང་རིག་གཞུང་དེ་ཚོ་དེ་ང་རང་ཚོ་བདག་གཉེར་བྱས་དེ་ལ་གལ་ཆེན་པོ་ངར་མི་ངོ་ཡིན་མཐོང་གི་འདུག་ནང་པ་སངས་རྒྱས་ཆོས་ཆ་ཚང་དེ་ང་རང་ཚོ་ད་མཁན་སློབ་ཆོས་གསུམ་ནས་མར་སོང་ནས་ད་ལྟ་ང་རང་ཚོ་ཆོས་རྒྱལ་རྣམས་ཀྱི་ཆོས་རྒྱལ་དང་དེ་ང་རང་ཚོ་སྐྱེས་ཆེན་དམ་པ་རྣམས་ཀྱི་བཀའ་དྲིན་ལ་བརྟེན་ནས་བོད་ཀྱི་སྐྱེས་ཆེན་དམ་པ་རྣམས་ཀྱི་བཀའ་དྲིན་ལ་བརྟེན་ནས་བཟུང་སྟེ་ད་ལྟ་བར་དུ་ང་རང་ཚོ་ནང་པ་སངས་རྒྱས་ཆོས་དེ་ང་རང་ཚོ་དྭངས་མ། དཔེར་མ་བཞུགས་པ། དེ་ད་ལྟ་ང་རང་ཚོ་སུ་ལ་ཡོད་རེད་ཟེར་ན་ང་རང་ཚོ་བོད་པ་དེ་ཚོ་ལ་ཡོད་རེད། དེ་ང་རང་ཚོ་བོད་པ་བོད་པ་བྱས་ཙང་གི་དེ་ང་རང་ཚོ་སྐད་དང་རིག་གཞུང་བདག་པོ་མ་བརྒྱབ་ན་དེ་ང་རང་ཚོ་སྐད་དང་རིག་གཞུང་བྱས་ན་ཡང་དེ་ང་རང་ཚོ་ཆོས་དང་མཐུན་པ་ཞིག་རེད། ཆོས་དང་འབྲེལ་བ་ཞིག་ཡོད་མཁན་ཅིག་རེད། ནང་པ་སངས་རྒྱས་སངས་རྒྱས་ཀྱི་བསྟན་པ་གནས་པར་བྱེད་པ་ལ་བོད་ཀྱི་སྐད་དང་རིག་གཞུང་དེ་ཚོ་དེ་དཔེ་མི་སྲིད།

བོད་མི་རང་ཚང་མར་ཕྱི་རྒྱལ་གོ་བ་དེ་ག་ནས་སྦྱིན་བདག་བྱེད་སྟེར་རོགས་བྱེད་ངས་ཚ་མོ་ལ། ད་ང་ནི་གྲྭ་བ་ཡིན། པེ་ཤ་དཔལ་འབྱོར་གང་ཡང་མི་འདུག། ང་རང་ནི་ང་ཚོ་ཕ་གི་ཧུམ་ལ་ས་ཆ་ནས་རེད་ཟེར་བ་བོད་མི་རང་ང་ཚོ་བོད་པའི། རིག་གཞུང་དང་ཆོས་དང་སྐད་ཡིག་ཚང་མ་ད། ཡང་འགྲོ་རྒྱུ། ཚུལ་ཁ་སྲུང་སྐྱོབ་བྱས་སོང་འགྲོ་རྒྱུ་རེ་སྤྲོར་བྱས་དེ་ད་ང་དམིགས་ཡུལ་རང་ཡིན།